ལས་ཚ་དུས་འདི་ཡི་གི་ཐ་མ་དེ་གའི། ཕན་ཡོན་དང་ད་བསྔོ་བ། བསྔོ་བ་དེ་ཚོ་བཤད་ཀྱི་ཡོད་པ་འདི་ལེའུའི་ཐ་མ་དེ་གའི། དེ་བྱེད་དུས། འདི་ལ། དེ་ནི། གང་ལ་མོས་པའི་གི་ཕན་ཡོན་གྱི་དེ་ལ། བཤད་བྱ་འགོད་པ་དང། འཆད་བྱེད་བཤད་པ། གང་དག་བརྗོད་བྱ་དང་བརྗོད་བྱེད་གཉིས། སྒོ་ནས་བཤད་ཀྱི། ད་འདི་ཡན་ཆད་ཀྱི་རྡོ་རྗེ་གནས་བདུན་བཤད་རོ། ད་རྡོ་རྗེ་གནས་བདུན་གྱི་དེ་གི། བརྗོད་བྱ་འདི་འདྲ་ཅིག་རེད། གནས་བདུན་དེ། ཤིན་ཏུ་རྟོགས་དཀའ་བ། དེ་ནས་དེ་རྟོགས་པ་ཡིན་ན་ཕན་ཡོན་ཆེན་པོ་དང་ལྡན་པ་དེ་འདྲ་ཅིག་རེད། རྡོ་རྗེ་གནས་བདུན་བརྗོད་བྱ་དེ། དེ་ནས་བརྗོད་བྱེད་དེ་གང་ཡིན་ཟེར་ན་བརྗོད་བྱེད་དེ་ཚིག་དེ་ལ

རྟོགས་དཀའ་བ་དང་མོས་པའི་ཕན་ཡོན་ཡིན། གང་ལ་མོས་པའི་ཕན་ཡོན་ཞེས་པ་དེ་བཤད་བྱ་དེ་ལ་རྣམ་པ་གཉིས་ཡོད་པ་ལས་དང་པོ་རྟོགས་དཀའ་བ་བཤད་པའི་དབང་དུ་བྱས་ནས། སངས་རྒྱས་ཁམས་དང་སངས་རྒྱས་བྱང་ཆུབ་དང་སངས་རྒྱས་ཆོས་དང་སངས་རྒྱས་ཕྲིན་ལས་ཏེ། དག་པའི་སེམས་ཅན་གྱིས་ཀྱང་བསམ་བྱ་མིན། འདི་ནི་འདྲེན་པ་རྣམས་ཀྱི་སྤྱོད་ཡུལ་ཡིན་ཞེས་བྱ་བ་སྟེ། ད་འདི། རྒྱུ་ཁམས་སོགས་བཤད་པའི་སྐབས་སུ་འདི། ཐུན་མོང་དུ་བཤད་པ་དང་སོ་སོར་བཤད་པ་གང་ལ་མོས་པའི་ཕན་ཡོན་ཟེར་ནས་སོགས་བཤད་ཀྱི་རོ། དེའི་ནང་ནས་ད་བཤད་མ་ཐག་པའི་རྒྱུ་ཁམས་སོགས་བཤད་ཟིན་མ་ཐག་པའི་གི་སྐབས་སུ། དེ་འདི། སངས་རྒྱས་ཁམས་དང་ཟེར་ཏེ། སངས་རྒྱས་ཀྱི་ཁམས། སངས་རྒྱས་ཐོབ་པའི་གི་རྒྱུ་རིགས་ཁམས་བདེ་བར་གཤེགས་པའི་སྙིང་པོ་བསྟན་པ་དེ་བྱས། ཨ་ནི་སངས་རྒྱས་བྱང་ཆུབ་ཟེར་ནས་དེ་ལ་བརྟེན་ནས་གི་ཐོབ་པའི་གི་བྱང་ཆུབ་བྱས། འདི་ནི་སངས་རྒྱས།

འོ་དེ་བཞི་ག་འདི་བསམ་གྱིས་མི་ཁྱབ་པ་ཞིག་ཡིན་ཟེར་དེ་ཇི་ལྟ་བ་བཞིན་དུ་རྟོགས་དགོས་ན། ད། ཁམས་དང་བྱང་ཆུབ་དང་ཡོན་ཏན་ཕྲིན་ལས་དེ་ཚོ། ཤིན་ཏུ་གསལ་པོ་མ་འདྲེས་པ་ཇི་ལྟ་བ་བཞིན་དུ་རྟོགས་མཁན་དེ། ཨ་ནི། སོ་སོ་སྐྱེ་བོ་དང་ཉན་ཐོས་དང་རང་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་ས་ལ་གནས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཀྱང་བསམ་པར་བྱ་བའམ་རྟོགས་པར་བྱ་བའི་སྤྱོད་ཡུལ་མ་ཡིན་ཞེས་བྱ་བ། འོ་ན་འདི་སུས་རྟོགས་ཀྱི་རེད། ཇི་ལྟ་བ་བཞིན་དུ་རྟོགས་མཁན་སུ་རེད་ཟེར་ན་འདི་ནི་འདྲེན་པ་རྣམས་ཀྱི་སྤྱོད་ཡུལ་ཡིན་ཟེར། འདི་ནི་འདྲེན་པ་སྟེ་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱི་སངས་རྒྱས་བཅོམ་ལྡན་འདས་ཁོ་ནའི་གི་སྤྱོད་ཡུལ་ཡིན་ཞེས་བྱ་བ་ཇི་ལྟ་བ་བཞིན་དུ་རྟོགས་མཁན་དེ་བྱེད་དུས་ཤིན་ཏུ་རྟོགས་དཀའ་བ་ཡིན་པར་བཤད་པ་སྟེ། ཁམས་དང་བྱང་ཆུབ་དང་ཡོན་ཏན་ཕྲིན་ལས་ཟེར་བཞི་དེ་ཚོ། ད་དེ་འདྲ་བོ་སྟེ། འདི་ནི་ཇི་ལྟ་བ་བཞིན་དུ་མ་རྟོགས་པ་ཡིན་ན་ཡང། མ་རྟོགས་པ་ཡིན་ན་ཡང་དེ་ལ་མོས་པ་བྱེད་དད་པ་བྱེད་རོ། མོས་པ་དང་དད་པ། དེ་ལ་ཐོས་བསམ་སྒོམ་སོགས་བྱེད་ན་ཕན་ཡོན་ག་རེ་ཡོད་རེད་ཟེར་ན་འོ་ད་དེ་བཤད་གི་ཡོད་ཕན་ཡོན། ཕན་ཡོན་དེ་ལ་མདོར་བསྟན་རྒྱས་བཤད་གཉིས་འདུག་དང་པོ་མདོར་བསྟན་པ་རེད། བློ་ལྡན་རྒྱལ་བའི་ཡུམ་དེ་ལ་མོས་པ་སངས་རྒྱས་ཡོན་ཏན་ཚོགས་ཀྱི་སྣོད་འགྱུར་ཏེ་བསམ་མེད་ཡོན་ཏན་ཚོགས་ལ་མངོན་དགའ་བས་སེམས་ཅན་ཀུན་གྱི་བསོད་ནམས་ཟིལ་གྱིས་གནོན་ཞེས་བྱ་བ་དེ། བློ་ལྡན་དེ་བློ་གྲོས་དང་ལྡན་པ་རྒྱལ་བའི་གི་ཡུམ། ད་རྒྱལ་བའི་གི་ཡུམ་ཟེར་ན་སངས་རྒྱས་སྐྱེ་བ་སྐྱེད་པའི་གི་རྒྱུ་ད་གཙོ་བོ། ཁམས་སྐྱེ་བའི་རིགས་ཁམས་བདེ་བར་གཤེགས་པའི་སྙིང་པོ་ཨ་ནི། དེ་ལ་མོས་པ་བྱེད་པ་ཡིན་ན་ཇི་ལྟ་བ་བཞིན་དུ་མ་རྟོགས་པ་ཡིན་ན་ཡང་དེ་རྟོགས་ན་ཅི་མ་རུང་སྙམ་པ་ལྟ་བུ་མོས་པ་དང་དད་པ་ནི་མོས་པ་དང་དད་པ་བྱས་ནས་དེ་ལས། དེ་ལ་ཐོས་བསམ་སྒོམ་སོགས་བྱས་དེ་འདྲ་བྱས་པ་ཡིན་ན། སངས་རྒྱས་ཡོན་ཏན་ཚོགས་ཀྱི་སྣོད་འགྱུར་ཏེ་ཟེར་ནས་དེ་ལ་བརྟེན་ནས་སངས་རྒྱས་ཀྱི་ཡོན་ཏན་གོང་དུ་ཇི་སྐད་བཤད་པའི་གི་བྱང་ཆུབ་ཡོན་ཏན་ཕྲིན་ལས་ཚང་མ་དེ་དེ་ལ་བརྟེན་ནས་འབྱུང་གི་རེད་ཟེར་སྣོད་ནང་བཞིན་རེད་དཔེར་ན་མོས་པ་ཡོད་ན་ཆོས་རྣམས་ཐམས་ཅད་རྐྱེན་བཞིན་ཏེ་འདུན་པའི་རྩེ་ལ་རབ་ཏུ་གནས་ཞེས་བྱ་བ་གསུངས་པ་ནང་བཞིན་གྱི་འདི་ཁམས་དང་བྱང་ཆུབ་ལ་སོགས་པ་འདི་ཚོའི་ཡོན་ཏན་དེ་ཇི་ལྟ་བ་བཞིན་དུ་ད་ལྟ་རྟོགས་གི་མ་རེད་དེ་དེ་རྟོགས་པའི་གི་མོས་པ་བྱེད།

ད་སོ་སོ་སྐྱེ་བོ་རྣམས་ཀྱི། འདི་འདྲའི་གི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་རྩིས་མ་ཟིན་པའི། ཨེ་ནི་སྦྱིན་པ། རྩིས་མ་ཟིན་པའི་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ལ་སོགས་པའི་མངོན་མཐོ་དང་ངེས་ལེགས་ཀྱི་དགེ་བ་ཐམས་ཅད་ལས་ཟིལ་གྱིས་ནོན་པ་ཡིན་ཞེས་འདི་དགེ་བ་དང་དཔེ་ཆེན་པོ་ཡིན་དུས་དགེ་བ་གཞན་བར་པ་དེས། ཁམས་ལ་མོས་པ་ལ་སོགས་པ་འདི་དག་གི་རྩིས་མ་ཟིན་པའི་དགེ་བ། གཞན་ག་རེ་ཡོད་ན་དེ་དག་ཐམས་ཅད་ཟིལ་གྱིས་ནོན་ཐུབ་པ་ཡིན་ཞེས་འོ་འདི་འདྲའི་གི་མདོར་བསྟན་གྱི། ད་རྒྱས་པར་བཤད་ཀྱི་རེད། གང་གིས་བྱང་ཆུབ་དོན་དུ་གཉེར་བས་གསེར་གྱི་གསེར་ཞིང་ནོར་བུས་སྤྲས་པ་ནི་སངས་རྒྱས་ཞིང་རྡུལ་མཉམ་པ་ཉིན་རེ་ཆོས་རྒྱལ་རྣམས་ལ་རྟག་འབུལ་ན་གཞན་གང་འདི་ལས་ཚིག་ཙམ་ཐོས་ཤིང་ཐོས་ནས་ཀྱང་ནི་མོས་ན་ནི་སྦྱིན་པ་ལས་བྱུང་དགེ་བ་དེ་ལས་བསོད་ནམས་ཆེས་མང་ཐོབ་པར་འགྱུར་རོ་ཞེས་བྱ་བ་སྟེ་འདིས་དེ་གསུངས་པ་རེད་ད། འདི་འདྲའི་གི་ཁམས། རྒྱུ་ཁམས་སོགས་བཞི་ལ་མོས་པའི་གང་ཟག་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་མོས་པ་བསྐྱེད་དད་པ་བྱེད་པའི་དགེ་བ་བྱེད་རོལ་བ་སོ་སོར་སྐྱེ་བོ་དགེ་བ་བྱེད་རོལ་བ། དེའི་དགེ་བ་དེ་དགེ་བ་གཞན་སྦྱིན་པ་ལས་བྱུང་བའི་གི་དགེ་བ་ལས་ཁྱད་པར་དུ་འཕགས་པ་ཡིན་པ། ཚུལ་ཁྲིམས་ལས་བྱུང་བའི་གི་དགེ་བ་ལས་ཁྱད་པར་དུ་འཕགས་པ་ཡིན་པ། སྒོམ་པ་ལས་བྱུང་བའི་གི་དགེ་བ་གཞན་ལས་ཁྱད་པར་དུ་འཕགས་པ་ཡིན་པ་འོ་དེ་འདྲ་བཤད་ཀྱི། ད་དང་པོ། སྦྱིན་བྱུང་གི། འདི་ནང་བཤད་པའི་གི་ཁམས་ལ་མོས་པ་ལ་སོགས་པའི་དགེ་བ་དེས། འདི་ཁམས་ལ་མོས་པ་ལ་སོགས་པའི་རྩིས་མ་ཟིན་པའི་གི་གཞན་སྦྱིན་པ་དང་ཡང་སྦྱོར་བའོ། དེ་ལས་ཁྱད་པར་དུ་འཕགས་པ་ཡིན་ཞེས་དེ་ག་འདྲ་རེད་ཟེར་ན་དཔེར་ན་འདི་འདྲ་བཤད་ཀྱི། གང་ཞིག་མི་གང་ཞིག་གཅིག་གིས། བྱང་ཆུབ་དོན་དུ་གཉེར་བས། བྱང་ཆུབ་བམ་སངས་རྒྱས་ཐོབ་པ་དོན་དུ་གཉེར་བས། གསེར་ཞིང་ནོར་བུས་སྤྲས་པ་ནི། གསེར་ཞིང་ཁམས་ཀྱི་མང་པོ་ཅིག་རེད་བ་དཔེར་ན་འཛམ་བུ་གླིང་ལྟ་བུ་འདི་ཡོངས་སུ་རྫོགས་པར་གསེར་གྱི་གསེར་གྱིས་བཟོས། གསེར་གྱི་རྒྱན་ཆ་གིས་ཕར་བཀང་ནས། ཨ་ནི། དེ་འདྲའི་གི་སངས་རྒྱས་ཞིང་རྡུལ་མཉམ་པ་མང་ཉུང་གི་དབང་དུ་བྱས་པ་ཡིན་ན་སངས་རྒྱས་ཞིང་ཁམས་ཀྱི་རྡུལ་ཕྲན་དང་མཉམ་པ། དེ་ནས་དེ་འདྲའི་གྲངས་བསམ་གྱིས་མི་ཁྱབ་པ་ཞིང་ཁམས་མང་པོ་ཅིག་སྤྲས་ནས། དེ་ནས་ཉི་མ་རེ་རེ་བཞིན་དུ་ཆོས་ཀྱི་རྒྱལ་པོ་སངས་རྒྱས་རྣམས་ལ་དུས་རྟག་ཏུ་ཕུལ་བ་ཡིན་ན། ད་གསེར་གྱི་འཛམ་བུ་གླིང་ལྟ་བུ་གི་དེ་འདྲའི་གླིང་མང་པོ་ཅིག་ལ་གསེར་གྱི་ནོར་བུ་གི་རྒྱན་ཆ་སྤྲས་བཞག་པ་གི་དེ་འདྲའི་གྲངས་མེད་པ་མང་པོ་ཞིག་ཉི་མ་རེ་རེ་བཞིན་དུ་སངས་རྒྱས་རྣམས་ལ་ཕུལ་བ་ཡིན་ན་བསོད་ནམས་ག་ཚོད་ཡོད་རེད་ཟེར་ན་ད་དེ་བསོད་ནམས་རྒྱ་ཆེན་པོ་ཞེ་པོ་རེད་བ། གསེར་འཛམ་བུ་གླིང་ཡོངས་སུ་བཀང་རྒྱུ་མ་དགོས་གསེར་ཁང་པ་འདི་ག་ཙམ་ཅིག་གི་རྒྱན་ཆ་བཟོས་ནས་ཉི་མ་རེ་རེ་བཞིན་དུ་སངས་རྒྱས་ལ་ཕུལ་ཐུབ་ན་དེ་ནི་ཅིག་བསོད་ནམས་རྒྱ་ཆེན་པོ་བསམ་གྱིས་མི་ཁྱབ་པ་ཡོང་གི་ཡོད་པ་དེ་བཤད་མ་དགོས་པ་ཅིག་རེད་བ། ཨོ་དེ་ལས་ཀྱང། དེ་ལས་ཀྱང། གཞན་གང་ཞིག་འདི་ལས་ཚིག་ཙམ་ཐོས་ཤིང་ཟེར་ཁམས་ལ་སོགས་པ་བྱང་ཆུབ་འདི་སོགས་ཚིག་ཙམ་ཐོས་ཤིང། ཐོས་ནས་ཀྱང་ནི་དེ་ལ་མོས་པ་ཡིན་ན། དེ་ནི་སྔ་མ། གསེར་ལ། གསེར་གྱིས། འཛམ་བུ་གླིང་དུ་བཀང་ནས་ཉི་མ་རེ་རེ་བཞིན་དུ་སངས་རྒྱས་ཀྱི། ལ་སྦྱིན་པ་གཏོང་བ་དེ་ལས། སྦྱིན་པ་གཏོང་བ་ལས་བྱུང་བའི་དགེ་བ་དེ་ལས་ཀྱང་བསོད་ནམས་ཆེས་མང་བ་ཐོབ་པ་ཉིད་དུ་འགྱུར་རོ་ཞེས་བྱ་བ། ཨོ་དེ་འདྲས་གསུངས་པ་རེད་དེ། ཧ་ལས་པའི། རྒྱ་ཆེན་པོ་བསོད་ནམས་རྒྱ་ཆེན་པོ་ཡིན་པ་ཞེས་གསུངས་པ་རེད་དེ།

འདི་ལ་ཡིད་ཆེས་དང་དད་པ་བྱེད་དགོས་གི་རེད་དད་པ་དང་ཡིད་ཆེས་དེ་འདྲ་བྱས་ན་ད་ང་ཚོ་འདྲ་བོ་ཡིན་ན་དཔེར་ན་ད་ལྟ་མོས་པ་ཡོད་ཐོས་བསམ་གྱི་དེ་འདྲ་བྱས་ན་བསོད་ནམས་དེ་ཙམ་ཐོབ་གི་ཡོད་རེད་རྒྱ་ཆེན་པོ། དེ་བཞིན་དུ་ཚུལ་ཁྲིམས་ལས་བྱུང་བའི་དགེ་བའི་རྩ་བ་ཡང་ལས་གཞན་ལས་ཀྱང་ཁྱད་པར་དུ་འཕགས་པ་ཡིན་པ། བློ་ལྡན་གང་ཞིག་བླ་མེད་བྱང་ཆུབ་འདོད་པས་བསྐལ་པ་དུ་མར་ཡང་ལུས་ངག་ཡིད་ཀྱིས་འབད་པ་མེད་པར་ཚུལ་ཁྲིམས་དྲི་མེད་སྲུང་བྱེད་ལ། གཞན་གང་འདི་ལས་ཚིག་ཙམ་ཐོས་ཤིང་ཐོས་ནས་ཀྱང་ནི་མོས་ན་ནི་ཚུལ་ཁྲིམས་ལས་བྱུང་དགེ་བ་དེ་ལས་བསོད་ནམས་ཆེས་མང་ཐོབ་པར་འགྱུར་རོ་ཞེས་བྱ་བ་དེ་ཡང་བློ་དང་ལྡན་པ་གང་ཟག་གང་ཞིག་གིས་བླ་ན་མེད་པའི་བྱང་ཆུབ་ཐོབ་པར་འདོད་པས། བསྐལ་པ་དུ་མ་ལ་ཡང། བསྐལ་པ་དུ་མ་ལ་ད་ཅིག་ལོ་གཅིག་གཉིས་མ་ཡིན་པར་མི་ཚེ་གཅིག་གཉིས་མ་ཡིན་པར་དེ་ནས་བསྐལ་པ་དུ་མ་ལ་ཡང་ལུས་ངག་ཡིད་ཀྱིས་འབད་པ་མེད་པར་ཚུལ་ཁྲིམས་དྲི་མེད་བསྲུང་བ་ད་ལུས་ཀྱི་ཚུལ་ཁྲིམས་ངག་གི་ཚུལ་ཁྲིམས་ཡིད་ཀྱི་ཚུལ་ཁྲིམས་དེ་སོགས་ཏེ་དེ་ནས་འབད་པ་མི་དགོས་པར་འབད་མེད་ལྷུན་གྲུབ་ཀྱི་ཚུལ་གྱི་སྒོ་ནས་ད་རྩ་ནས་གང་དག་ཚུལ་ཁྲིམས་དེ་ལ་སྐྱོན་འདྲ་བོ་རྩ་ནས་མ་བྱུང་བ། ད་ལུས་ངག་ཡིད་གསུམ་གྱི་ཚུལ་ཁྲིམས་དེ་ལ་སྐྱོན་རྩ་ནས་མ་བྱུང་བ་བསྐལ་པ་དུ་མ་མང་པོ་ལ་དེ་འདྲས་བསྲུངས་བསྡད་པ་ཡིན་ན། དེ་འདྲས་བསྲུངས་བསྡད་པ་ཡིན་ན་ད་དེ་ལ་ཕན་ཡོན་ག་འདྲ་ཡོད་རེད་ཟེར་ན་ད་དེ་ཚུལ་ཁྲིམས་ཀྱི་གཙང་མ་ཡིན་པ། ཡུན་རིང་པོ་དེ་འདྲ་ཅིག་ལ་ཚུལ་ཁྲིམས་བསྲུང་ཐུབ་ན་དེ་ཕན་ཡོན་ཆེན་པོ་ཡོང་གི་ཡོད་པ་དེ་ད་བཤད་མ་དགོས་པ་ཅིག་རེད་བ། ལུས་ངག་ཡིད་ཀྱིས་འབད་པ་མེད་པར་ཚུལ་ཁྲིམས་དྲི་མེད་བསྲུང་བ་བྱེད་ལ་ཞེས། ད་དེའི་དགེ་བ་སྦྱོར་བ་དེ་འདྲའི་གི་ཚུལ་ཁྲིམས་བསྲུང་བའི་དགེ་བ་སྦྱོར་བ། དགེ་བ་དེ་ལས་ཀྱང་ད་ཁམས་འདི་ལ་མོས་པ་བྱས་ནས་ཐོས་བསམ་བྱས་པ་ཡིན་ན་དགེ་བ་དེ་ལས་ཀྱང་བསོད་ནམས་ཁྱད་པར་དུ་འཕགས་པ་ཡིན་གསུངས་པ་རེད། གཞན་གང་འདི་ལས་ཚིག་ཙམ་ཐོས་ཤིང་ཞེས་གང་ཟག་གཞན་གང་ཞིག་གིས་འདི་ལས་རྒྱུད་བླ་མ་ལྟ་བུ་འདི་ལས་ནི་ཁམས་དང་བྱང་ཆུབ་དེ་སོགས་ཀྱི་ཚིག་བཤད་པའི་གི་བརྗོད་བྱ་དེ་ཚིག་ཙམ་ཐོས་ཤིང་ཐོས་ནས་ཀྱང་ནི་མོས་ན་འདི་མོས་ནས་དད་པ་བྱས་པ་ཡིན་ན་ཞེས། མོས་པ་བྱས་ནས་ད་དེ་ཐོབ་དགོས་ཀྱི་འདུག་དེ་ཡག་པོ་རེད་བསམ་ནས་ཐོས་བསམ་སྒོམ་གསུམ་བྱས་དེ་ལ་མོས་པ་བྱས་པ་ཡིན་ན། འོ་ད་སྔ་མ་ཚུལ་ཁྲིམས་ལས་བྱུང་བའི་དགེ་བའི་རྩ་བ་དེ་ལས་ཀྱང་ནི་བསོད་ནམས་ཆེས་མང་བ་ཉིད་དུ་ཐོབ་པར་འགྱུར་རོ་ཞེས་བྱ་བ་དང་འོ་ད་དེ་ཚུལ་ཁྲིམས་ལས་བྱུང་བའི་དགེ་བ་དེ་ལས་ཀྱང་བསོད་ནམས་ཆེས་མང་བ་ཉིད་དུ་ཐོབ་པར་འགྱུར་རོ་ཞེས་བྱ་བ་དང། ད་གསུམ་པ་བསྒོམས་པ་ལས་བྱུང་བའི་དགེ་བའི་རྩ་བ་གཞན་ལས་ཀྱང་ཡང་ཁམས་ལ་མོས་པ་ཡིན་ན་བསོད་ནམས་དེ་ལས་ཀྱང་ཁྱད་པར་དུ་འཕགས་པ་ཡིན་པ་བཤད་གི་རེད། གང་ཞིག་འདི་ན་སྲིད་པ་གསུམ་གྱི་ཉོན་མོངས་མེ་འཇིལ་བསམ་གཏན་ནི། ལྷ་དང་ཚངས་གནས་མཐར་སོན་རྫོགས་པའི་བྱང་ཆུབ་འཕོ་མེད་ཐབས་བསྒོམས་ལ། གཞན་གང་འདི་ལས་ཚིག་ཙམ་ཐོས་ཤིང་ཐོས་ནས་ཀྱང་ནི་མོས་ན་འདི་བསམ་གཏན་ལས་བྱུང་དགེ་བ་དེ་ལས་བསོད་ནམས་ཆེས་མང་ཐོབ་པར་འགྱུར་རོ་ཞེས་བྱ་བ་སྟེ། ཡང་གང་ཟག་མི་གང་ཟག་གང་ཞིག་གིས་འདི་ལ། སྲིད་པ་གསུམ་གྱི་ཉོན་མོངས་མེ་འཇིལ་ཟེར་དུས། སྲིད་པ་གསུམ་ཟེར་ན་འདོད་ཁམས་གཟུགས་ཁམས་གཟུགས་མེད་ཁམས། ཁམས་གསུམ་པོ་གི་ཉོན་མོངས་པ་མེ་འཇིལ་བ་ཟེར་ན་ཉོན་མོངས་པའི་གི་མེ་དེ། འཇོམས་པའོ། སྤང་བ།

གང་ཞིག་སྲིད་པ་གསུམ་གྱི་ཉོན་མོངས་མེ་འཇིལ་བསམ་གཏན་ནི། ལྷ་དང་ཚངས་གནས་མཐར་སོན་ཟེར་དུས། ལྷ་ཡི་གི། ལྷ་ཡི་གི། གཟུགས་ཁམས་ཀྱི་ལྷ་དང། དེ་ནས་ཚངས་པའི་གནས་ལ་སོགས་པ་མཐར་སོན་པ་སྟེ་མཐར་ཕྱིན་པ། རྫོགས་པའི་བྱང་ཆུབ་འཕོ་མེད། དེས། འཕོ་བ་མེད་པ། བླ་མ། ཕྱིར་མི་ལྡོག་པའི་གི་ཐབས་བསྒོམས་པ་ཡིན་ན་བསྒོམས་པ་ལ། བསྒོམས་པ་ཡིན་ན་ད་དེ་བསོད་ནམས་ག་འདྲ་ཞིག་རེད་ཟེར་ན་རྒྱ་ཆེན་པོ་བཤད་མ་དགོས་པ་ཅིག་རེད། དེ་ལས་ཀྱང་མི་གཞན་གང་འདི་ལས་ཚིག་ཙམ་ཐོས་ཤིང་མི་གཞན་གང་ཞིག་གིས་འདི་རྒྱུད་བླ་མ་ནང་བཤད་པའི་གི་ཁམས་དང་བྱང་ཆུབ་ཡོན་ཏན་ཕྲིན་ལས་དེ་སོགས་ཀྱི་ཚིག་ཙམ་ཐོས་ཤིང་ཐོས་ནས་ཀྱང་ནི་དེ་ལ་མོས་པ་བྱེད་པ་ཡིན་ན་ཞེས་མོས་པ་བྱེད་དད་པ་བྱེད་དེ་འདྲ་བྱེད་པ་ཡིན་ན་ནི་སྔ་མ་བསམ་གཏན་ལས་བྱུང་བའི་དགེ་བ་དེ་ལས་ཀྱང་བསོད་ནམས་ཆེས་མང་པོ་ཉིད་དུ་ཐོབ་པར་འགྱུར་རོ་ཞེས་བྱ་བ། འོ་ད་འདི་ཇི་སྐད་ཅེས་བཀོད་ཡོད་རེ། ཁམས་ལ་མོས་པ་དེ་གིས།

ཁམས་ལ་མོས་པ་ཡིན་ན་དེ་འདྲའི་གི་བསོད་ནམས་ཆེན་པོ་ཐོབ་གི་ཡོད་པ་དེ་རྒྱུ་མཚན་ག་རེ་ཡིན་ན་ཟེར་ན་དེ་བཤད་གི་རེད། གང་ཕྱིར་སྦྱིན་པས་ལོངས་སྤྱོད་དག་ནི་སྒྲུབ་བྱེད་ཅིང་ཁྲིམས་ཀྱིས་མཐོ་རིས་བསྒོམས་པས་ཉོན་མོངས་སྤོང་བྱེད་ལ། ཤེས་རབ་ཉོན་མོངས་ཤེས་བྱ་ཀུན་སྤོང་དེ་ཡི་ཕྱིར། འདི་མཆོག་ཉིད་དེ་དེ་ནི་དེ་ཡི། དེ་ཡི་རྒྱུ་ནི་འདི་ཐོས་ཡིན་ཞེས་བྱ་བ་སྟེ།

དེ་གའི་མ་འོངས་པ་ལ་འབྲས་བུ་ག་རེ་འབྱུང་དགོས་ཟེར་ན་རང་ཉིད་ལོངས་སྤྱོད་ཆེན་པོ་ཐོབ་པའི་གི་ཆེད་དུ་ལོངས་སྤྱོད་དག་ནི་སྒྲུབ་བྱེད་ཅིང་ཞེས་བྱ་བ་ད་ལྟ་ཤེར་ཕྱིན་གྱི་རྩིས་མ་ཟིན་པའི་གི་སྦྱིན་པ་ཆེན་པོ་ག་ཚོད་གཏོང་བ་ཡིན་ན་དེའི་འབྲས་བུ་དེ་ང་རང་མ་འོངས་པ་ལ་ལོངས་སྤྱོད་ཆེན་པོ་ཐོབ་གི་ཡོད་རེད་ལོངས་སྤྱོད་ཆེན་པོ་འགྲུབ་གི་ཡོད་རེད་འབྲས་བུ་དེ་དེ་ག་ཟེར་གྱི་རེད་ཟེར་གི་དེ་བཞིན་དུ་ཚུལ་ཁྲིམས་མཐོ་རིས་བསྒོམས་པས་ཉོན་མོངས་སྤོང་བྱེད་ལ་ཞེས་བྱ་བ་སྟེ། ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ། མར། ཕར་ཕྱིན་གྱི་རྩིས་མ་ཟིན་པའི་ཤེར་ཕྱིན་གྱི་རྩིས་མ་ཟིན་པའི་གི་ཚུལ་ཁྲིམས། ག་ཚོད་མུ་གེ་ག་ཚོད་ཡུན་རིང་པོ་སྲུང་བ་ཡིན་ན་ཡང་དེའི་འབྲས་བུ་དེ་མཐོ་རིས་ཐོབ་པ་དེ་ལྷ་མིའི་གི་མ་འོངས་པ་སྐྱེ་བ་རྗེས་མ་ལྷ་མིའི་གི་ལུས་རྟེན་ཐོབ་པའི་གི་ཨ་ནི་རྒྱུ་ཙམ་ཞིག་རེད། སྒོམ་པ་དེ་གི་ག་རེད་ཟེར་ན། སྒོམ་པ་དེ་ཤེར་ཕྱིན་གྱི་རྩིས་མ་ཟིན་པའི་གི་སྒོམ་པ་དེ་གི་ཉོན་མོངས་པ་རགས་པ་དེ་དག་སྤོང་བ་བྱེད་པ་ཙམ་རེད་མ་གཏོགས་པའི་གི་གང་དག། ཤེར་ཕྱིན་གྱི་རྩིས་མ་ཟིན་པའི་སྦྱིན་པ་གཏོང་བ་དང་ཤེར་ཕྱིན་གྱི་རྩིས་མ་ཟིན་པའི་ཚུལ་ཁྲིམས་སྲུང་བ་དང་ཤེར་ཕྱིན་གྱི་རྩིས་མ་ཟིན་པའི་སྒོམ་པ་དེ་ཚོ་གི་སངས་རྒྱས་ཐོབ་པའི་གི་རྒྱུ་ཟེར་གྱི་དེ་བྱེད་གི་ཡོད་མ་རེད་སངས་རྒྱས་ཐོབ་པའི་བྱང་ཆུབ་ཐོབ་པའི་གི་རྒྱུ་བྱེད་གི་ཡོད་མ་རེད་ཟེར་གི་ཡོད། ཤེས་རབ་ཉོན་མོངས་ཤེས་བྱ་ཀུན་སྤོང་དེ་ཡི་ཕྱིར་ཟེར་ད་ཤེས་རབ་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་མོས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་དེ་ནས་ཐོས་བསམ་སྒོམ་གསུམ་བྱེད་པ་ཡིན་ན་དེ་གི་བྱེད་ལས་ག་རེ་བྱེད་གི་རེད་ཟེར་ན་ཉོན་མོངས་པའི་སྒྲིབ་པ་དང་ཤེས་བྱའི་སྒྲིབ་པ་ཀུན་སྤོང་བ་ཡིན་པ་རྒྱུ་མཚན་དེ་ཡི་ཕྱིར་རེད།

བཤད་བྱ་འགོད་པ་སྟེ་འདིའི་གོང་དུ་བཤད་མ་ཐག་པའི་གི་ཁམས་དང་བྱང་ཆུབ་ཡོན་ཏན་ཕྲིན་ལས་བཞི་གི་བརྗོད་བྱ་གཙོ་བོ་དེ་ག་རེ་རེད་ཟེར་ན་ད་དེ། ཤིན་ཏུ་རྟོགས་ཁག་པོ་ཡིན་པ། དེའི་བརྗོད་བྱ་དེ་ཇི་ལྟ་བ་བཞིན་དུ་མ་རྟོགས་པ་ཡིན་ན་ཡང་མོས་པ་ཙམ་དད་པ་ཙམ་བྱེད་པ་ཡིན་ན་ཕན་ཡོན་ཆེན་པོ་དང་ལྡན་པ་ཡིན་པ། འོ་དེ་འདྲ་ཅིག་གསུངས་པ་རེད། ད་ཤེས། ད་རྩ་བའི་ས་བཅད་གཉིས་པ་འཆད་བྱེད་བཤད་པ་ཟེར་གྱི་དེ་རེད། འཆད་བྱེད་བཤད་པ་དེ་འཆད་བྱེད་ཟེར་ན་རྗོད་བྱེད་ཀྱི་ཚིག། བསྟན་བཅོས་གང་རུང་ལ་བཤད་གི་ཡོད་རེད། དེ་ལ། འཆད་བྱེད་བཤད་པ་དེ་ལ། ཡང་གསུམ་ཞིག་འདུག་དང་པོ་མོས་པ་སྤྱི་ཡི་གི་མཚན་ཉིད་ཟེར་གྱི་དེ། མོས་པའི་གི་ཕན་ཡོན་སྤྱིར་བསྟན་པ་ཟེར་གྱི་དེ་རེད། གནས་དང་དེ་ཡི་དེ་ནི་གྱུར་པ་དང་དེ་ཡི་ཡོན་ཏན་དོན་སྒྲུབ་སྟེ། རྒྱལ་བ་ཡི་ནི་མཁྱེན་པའི་ཡུལ། རྣམ་བཞི་ཇི་སྐད་བརྗོད་འདི་ལ་བློ་ལྡན་ཡོད་དང་ནུས་ཉིད་དང། ཡོན་ཏན་ལྡན་པར་མོས་པ་ནི་མྱུར་དུ་དེ་བཞིན་གཤེགས་པ་ཡི། གོ་འཕང་ཐོབ་པའི་སྐལ་ལྡན་འགྱུར། ཞེས་བྱ་བ། འདི། ད་ད་ལྟ་གོང་དུ་དང་པོ། བརྗོད་བྱ་ལ་མོས་པ་ཡིན་ན་ཕན་ཡོན་དེ་འདྲ་ཡོད་རེད་ཟེར་གྱི་རེད་བ། ད་རྗོད་བྱེད་ཀྱི་ཚིག་འདི་ལ་ཡང། མོས་པ་ཡིན་ན་ཕན་ཡོན་དེ་འདྲ་གསུངས་པ་རེད། ཚིག་བརྗོད་བྱེད་ཀྱི་ཚིག་དེ་ལ་མོས་པ་བྱས་ནས་དེ་ལ་ཡང་གུས་པ་དང། དད་པ་དང། དེ་ནི་དུས་སང་དེ་འདྲའི་ཞེས་པ་ཡིན་ན། གནས་དང་དེ་ནི་གྱུར་པ་དང་ཟེར་དུས། གནས་ཟེར་གྱི་དེ་ཁམས་ཞེས་རིགས་ཁམས་བདེ་བར་གཤེགས་པའི་སྙིང་པོ་གང་ཟེར་གྱི་དེ། དེ་ཡི་དེ་ནི་གྱུར་པ་ཟེར་ཁམས་དེ་ཡི་གནས་གྱུར་པ་ལས་བྱང་ཆུབ་ཟེར་གྱི་ཐོབ་གི་རེད། ཁམས་དེ་ལས་གྱུར་པ་ཟེར་ན་ཁམས་དེ་གི་རྒྱུ་བྱས་ནས་དེ་ནི་གྱུར་པ་ཟེར་བྱང་ཆུབ། དེའི་ཡོན་ཏན་ཟེར་ན་བྱང་ཆུབ་དེ་ལ་ཡོད་པའི་གི་ཡོན་ཏན། ཡོན་ཏན་དེ་ལ་དེ་ནས་བྲལ་བའི་གི་ཡོན་ཏན་དང་རྣམ་པར་སྨིན་པའི་གི་ཡོན་ཏན་བྲལ་སྨིན་གྱི་ཡོན་ཏན་དྲུག་ཅུ་རྩ་བཞི་ལ་སོགས་པ་ཞེས་སོ། འོ་དུ་སོ། དེ་ནས་དོན་སྒྲུབ་ཞེས་ཟེར་གྱི་དེ་གི། དེ་ལ་བརྟེན་ནས་སངས་རྒྱས་ཀྱི་དོན་བསྒྲུབ་པ་དེ་ཕྲིན་ལས། འོ་དོན་བསྒྲུབ་པ་ཞེས་པ་དེ་རྒྱལ་བ་ཡི་ནི་མཁྱེན་པའི་ཡུལ་དེ། ད་ལྟ་གོང་དུ་བཤད་པ་ནང་བཞིན་གྱི།

ནུས་མྱོད་དམ། ཡོན་ཏན་ལྡན་པར་མོས་པ་ནི། ད་ཡོད་དང་ཟེར་བློ་དང་ལྡན་པ་རྣམས་ཀྱིས་ཡོད་དང་ཟེར་ན། སེམས་ཅན་ཐམས་ཅད་ལ་རིགས་ཁམས་བདེ་བར་གཤེགས་པའི་སྙིང་པོ་ཡོད་པ་ཞེས་པ་དང། ཡོད་པ་ཞེས་པ་དང་དང་པོ་ཡོད་པ་དང་ཟེར་གྱི་དེ་ཁམས་ཁམས་དེ་བཤད་ཀྱི་ཡོད་པ་ཞེས་པ་དང། ནུས་ཉིད་དང་ཟེར་ན། ཁམས་དེ་ལ་ནི་བྱང་ཆུབ་ཐོབ་པའི་ནུས་པ་ཡོད་པ་ཉིད་དང། ད་སེམས་ཅན་ཐམས་ཅད་ལ་ཁམས་དེ་ཡོད་པ་རེད་རིགས་ཁམས་བདེ་བར་གཤེགས་པའི་སྙིང་པོ་ཁྱབ་བསྡད་པ་རེད། ཁྱབ་བསྡད་པ་མ་ཚད་པའི་གི་བྱང་ཆུབ་ཐོབ་པའི་གི་ནུས་པ་ཡང་ཡོད་རེད་ནུས་ཉིད་དང། འདི་ནུས་པ་ཟིན་ཐོ་མ། ཡང་རིགས་ཁམས་བདེ་བར་གཤེགས་པའི་སེམས་ཅན་ཐམས་ཅད་ལ་བྱང་ཆུབ་ཁོང་རང་རང་ཁྱབ་བ་ཡོད་པ་རེད། འོ་དེ་འདྲ་ཤེས་གི་མ་རེད། བྱང་ཆུབ་ཐོབ་པའི་གི་ནུས་པ་ཡོད་པ་དང། དེ་ཡིན་དུས། བྱང་ཆུབ་དེ་ལ་ཡོན་ཏན་དང་ལྡན་པ་དང་བྱང་ཆུབ་ཐོབ་སོང་ན་དེ་ལ་ཡོན་ཏན་དང་ལྡན། ཡོན་ཏན་ལྡན་པ་དང་དེ་ལ་ཡོན་ཏན་དེ་ལ་བརྟེན་ནས་ཕྲིན་ལས་འཇུག་པའི་མོས་པ་ནི། དེ་འདྲ་བོ་གི་དག། ཁམས་དེ་ལ་མོས་པ་ཡོད་དད་པ་ཡོད་པ་ཡིན་ན། དེ་བརྟེན་ཕན་ཡོན་ག་རེ་འབྱུང་གི་རེད་ཟེར་ན་མྱུར་དུ་དེ་བཞིན་གཤེགས་པ་ནི་ཞེས་དུས་མྱུར་དུ་དེ་བཞིན་གཤེགས་པ་ནི་གོ་འཕང་ཐོབ་པའི་སྐལ་བ་ནི་སངས་རྒྱས་མྱུར་དུ་ཐོབ་པའི་སྐལ་བ་དང་ལྡན་པ་ཉིད་དུ་འགྱུར་རོ་ཞེས་ཀྱང། འོ་དེ་སོང་བ་མདོར་ན་འདི། ཁམས་བྱང་ཆུབ་ཡོན་ཏན་ཕྲིན་ལས་དེ་ཚོ་ལ། མོས་པ་ཡོད་དད་པ་ཡོད་ན་སངས་རྒྱས་ཐོབ་ཀྱི་རེད་དེ་ལ་མོས་པ་མེད་དད་པ་མེད་ན་སངས་རྒྱས་མྱུར་དུ་ཐོབ་ཀྱི་མ་རེད་ཞེས་པའི་དོན་དང་དེ་ཡིན་དུས། ཕན་ཡོན་ཞེས་གང་ལ་དམིགས་པའི་ཕན་ཡོན་བརྗོད་བྱེད་ཀྱི་ཚིག། ཁམས་དེ་ཚོ་ལ་དམིགས་པའི་ཕན་ཡོན་གོ་འཕང་ཐོབ་པའི་སྐལ་ལྡན་བརྗོད་བྱེད། དེས་མ་ཟད་པའི་གི། དེ་ནས། སངས་རྒྱས་ཀྱི་ཡོན་ཏན་ཐམས་ཅད་ཡང་གང་ལ་མོས་པ་ཡོད་མཁན་གང་ཟག་དེ་ལ་འབྱུང་དུ་རུང་བ། འབྱུང་བའི་འབྱུང་ངེས་ཅན་ལྟ་བུ་ཡིན་པ་བཤད་ཀྱི་ཡོད། དེ་ལ་དང་པོ་བསམ་པ་སེམས་བསྐྱེད་ཀྱི་ཁྱད་པར་སྦྱོར་བ། སྦྱོར་བ་སྦྱིན་སོགས་ཀྱི་ཁྱད་པར་ཟེར་ནས་གཉིས་བཤད་ཀྱི་འདུག་དང་པོ་བསམ་པ་སེམས་བསྐྱེད་ཀྱི་ཁྱད་པར་དེ་འདྲ་བ་གང་ཟག་དེ་ལ་གང་འདྲ་ཡོད་ཟེར་ན་དེ་ཟེར། བསམ་མི་ཁྱབ་པའི་ཡུལ་འདི་ནི་ཡོད་དང་བདག་འདྲས་ཐོབ་ནུས་དང། ཐོབ་པ་འདི་འདྲའི་ཡོན་ཏན་དང་ལྡན་ཞེས་དད་པས་མོས་པའི་ཕྱིར། འདུན་བརྩོན་དྲན་དང་བསམ་གཏན་དང་ཤེས་རབ་ལ་སོགས་ཡོན་ཏན་སྣོད། བྱང་ཆུབ་སེམས་ནི་དེ་དག་ལ་རྟག་ཏུ་ཉེ་བར་གནས་པར་འགྱུར་རོ་ཞེས་བྱ་བ། བསམ་མི་ཁྱབ་པའི་ཡུལ་འདི་ནི་བསམ་གྱིས་མི་ཁྱབ་པའི་གི་ཡུལ་ཁམས་བྱང་ཆུབ་ལ་སོགས་པ་བཞི་པོ་འདི་ནི། ད་ད་ལྟ་གོང་དུ་བཤད་པ་ནང་བཞིན་གྱི་ཡང་སེམས་ཅན་ཐམས་ཅད་ལ་ཡོད་པ་དང། དེ་ཡི་གི་བདག་འདྲས་ཟིན་ན་བྱང་ཆུབ་ཐོབ་ཏུ་རུང་བ་དང། བདག་འདྲས་ཀྱི་ཐོབ་ཏུ་ནུས་པ་ནུས་པ་ཡོད་པ་དང། ཐོབ། ཐོབ་པ། འདི་འདྲའི་གི་ཡོན་ཏན་དང་ཐོབ་ན། ཨ་ནི་བྱང་ཆུབ་དེ་ལ་བརྟེན་ནས་ཀྱི། ཡོན་ཏན་དང། ལྡན་ཞེས་བྱ་བ། དེ་ནི་དད་པའི་ཀྱི་མོས་པ་ཡིན་པའི་ཕྱིར་ན་ཨཱ་སི། ད་གང་ཟག། གང་ཞིག་གིས། འདི་གོང་དུ་བཤད་པའི་ཀྱི་ཁམས་དང་བྱང་ཆུབ་ཡོན་ཏན་ཕྲིན་ལས་དེ་ཚོ་ལ་ཐོས་བསམ་སྒོམ་གསུམ་བྱས་ནས་དེ་ཡག་པོ་ཤེས་ནས། དེ་ཁམས་དེ་ཚང་མ་ལ་ཁྱབ་ཡོད་པ་དེ་ལ་བརྟེན་ནས་ཀྱི་བྱང་ཆུབ་ཐོབ་ཏུ་ཡོང་རུང་བ། བྱང་ཆུབ་ཐོབ་ན་ཡོན་ཏན་འདི་འདྲ་ཡོད་པ་སེམས་ཅན་ལ་ཕྲིན་ལས་འདི་འདྲ་འབྱུང་གི་ཡོད་པ་དེ་འདྲའི་གི་དད་པའི་སྒོ་ནས་མོས་པ་ཡིན་པའི་ཕྱིར་ན་ཞེས་ལྡན་ཞེས་དད་པས་མོས་པ་ཡིན་པའི་ཕྱིར་ན། དེའི་མོས་པའི་གང་ཟག་དེ་ལ་ཕན་ཡོན་ག་རེ་འབྱུང་གི་ཡོད་ཟེར་ན་འདུན་པ་དང་དད་བརྩོན་དྲན་པ་ཏིང་འཛིན་ཤེས་རབ་ཟེར་གྱི་དེ་ད་འདི། རྣམ་བྱང་གི་དབང་པོ་ལྔ་ཟེར་གྱི་དེ་རྣམ་བྱང་ཐོབ་པའི་རྒྱུ། འདུན་པ་དང། བརྩོན་པ་དང། དྲན་པ་དང། བསམ་གཏན་དང། ཤེས་རབ། ལ་སོགས་པའི་ཡོན་ཏན་ཐམས་ཅད་སྣོད་དུ་གྱུར་པ་ཡིན། མདོར་ན་དེ་འདྲའི་ཕྱིར་ནི། འདི་ལས་ཁམས་འདི་ལ་ཐོས་བསམ་སྒོམ་གསུམ་ཚུལ་བཞིན་བྱེད་པ་ཡིན་ན་ཁམས་ལ་འདུན་པའི་གི་འདུན་པའམ་མོས་པ་ཟེར་གྱི་དེ་ཡོང་གི་རེད། ཁམས་ལ་འདུན་པ་ཡོད་ན་དེ་ཐོབ་པའི་གི་བརྩོན་འགྲུས་བྱེད། བརྩོན་འགྲུས་དང་ལྡན་ན་དེ་ནི་དགེ་བ་ལ་སྤྲོ་བའི། དགེ་བ་ལ་མི་བརྗེད་པའི་གི་དྲན་པ། དྲན་པ་ཡོད་ན་སེམས་རྩེ་གཅིག་ཏུ་གནས་པའི་གི་བསམ་གཏན། དེ་ལ་བརྟེན་ནས་གི་བདག་མེད་རྟོགས་པའི་ཤེས་རབ་ལ་སོགས་པ། ཡོན་ཏན་ཐམས་ཅད། རིམ་པ་བཞིན་དུ་འབྱུང་བ་ཡིན་པའི་ཕྱིར་ན་ཤེས་རབ་ལ་སོགས་པའི་ཡོན་ཏན་གྱི་སྣོད་དུ་གྱུར་པ་ལྟ་བུ་གང་ཟག་དེ་ཡིན་ཟེར་བའི་རིགས་འདི་ཁམས་དེ་ཚོ་ལ་དང་པོ་མོས་པ་བྱེད་དད་པ་བྱེད་མཁན་གང་ཟག་ཡིན་ན་དེ་དེ་ལ་ཡོན་ཏན་ཐམས་ཅད་འབྱུང། རིམ་པ་བཞིན་དུ་འབྱུང་བ་ཡིན་ཏེ་སྣོད་དང་ལྟ་བུ་དེ་ཡིན། ཤེས་རབ་ལ་སོགས་ཡོན་ཏན་སྣོད། བྱང་ཆུབ་སེམས་ནི་དེ་དག་ལ་རྟག་ཏུ་ཉེ་བར་གནས་པར་འགྱུར་དེས་མ་ཟད་པའི་བྱང་ཆུབ་ཀྱི་སེམས་དེ་སེམས་ཅན་གྱི་དོན་དུ་སངས་རྒྱས་ཐོབ་དགོས་སྙམ་པ་ལྟ་བུ་ཀྱི་བྱང་ཆུབ་སེམས་དེ་ཡང་གང་ཟག་དེ་ལྟ་བུ་ལ་དུས་རྟག་ཏུ་ཉེ་བར་གནས་པ་དེ། དུས་རྟག་ཏུ་དེའི་རྒྱུད་ལ་སེམས་དེ་ཁོག་ཐུབ་ཀྱི་རེད་བྱང་ཆུབ་ཀྱི་སེམས་དེ་རྟག་ཏུ་ཉེ་བར་གནས་པར་འགྱུར་ཞེས་པ། དེ་ནི་རྟག་ཏུ་ཉེར་གནས་པས་རྒྱལ་བའི་སྲས་པོ་ཕྱིར་མི་ལྡོག་ད་དེ་དེ་ལྟ་བུ་གང་ཟག་དེ་ལ་དུས་རྟག་ཏུ་བྱང་ཆུབ་སེམས་ཉེ་བར་གནས་པས་ཞེས། བྱང་ཆུབ་ཀྱི་སེམས་སྨོན་འཇུག་གི་བདག་ཉིད་ཅན་གྱི་བྱང་ཆུབ་སེམས་ཉེ་བར་གནས་པ་དེ་བྱང་ཆུབ་སེམས་ཡོད་ན་ཨ་ནི་དེ། རྒྱལ་བའི་སྲས་པོ་ཕྱིར་མི་ལྡོག་ཟེར་ན་རྒྱལ་བའི་སྲས་པོ་སངས་རྒྱས་ཐོབ་པ་ལ་ཕྱིར་མི་ལྡོག་པའི་གང་ཟག་ཞེས་བྱ་བ་དེ་ཡིན། སངས་རྒྱས་ཐོབ་པ་བྱེད་པ་འབྲས་བུ་ཐོབ་པ་ལ་ཕྱིར་མི་ལྡོག་པའི་གི་ཕྱིར་མི་ལྡོག་ཀྱི་སྒོ་ནས་རིམ་པ་བཞིན་དུ་ཡར་འཇུག་རྒྱུ་རེད་མ་གཏོགས་ཉན་རང་གི་ས་ལྟ་བུ། ཡང་ན་ཀྱེ་མ། དགེ་རྩ་ཟད་ནས། ལམ་མ་ཞུགས་པའི་གང་ཟག་ལྟ་བུ་དེ་འདྲའི་གི་ཕྱིར་མི་ལྡོག་པ་དེ། ཕྱིར་མི་ལྡོག་པའི་གི་ཡོན་ཏན་དང་ལྡན་པ་ཡིན་ཞེས་བྱ་བ་རྒྱལ་བའི་སྲས་པོ་ཕྱིར་མི་ལྡོག་ཟེར། འོ་ད་འདི་ཚོ་ག་རེ་བཤད་དགོས་ཟེར་ན། བསམ་པ་སེམས་བསྐྱེད་ཁྱད་པར་དུ་འཕགས་པ་དཔེར་ན་ཁམས་ལ་མོས་པ་ཡོད་མཁན་དད་པ་ཡོད་མཁན་གང་ཟག་དེ། དེ་ནི།

བསོད་ནམས་ཕ་རོལ་ཕྱིན་རྫོགས་དང་ཡོངས་སུ་དག་པ་ཉིད་དུ་འགྱུར་བསོད་ནམས་ཕ་རོལ་ཕྱིན་པ་ལྔ་དེ་ལ་རྣམ་གསུམ་རྟོག་མེད་པས་དེ་རྫོགས་ཡོངས་སུ་དག་པ་ནི་དེ་ཡི་མི་མཐུན་ཕྱོགས་སྤངས་ཕྱིར་ཞེས་བྱ་བ་སྟེ། དང་པོ། བསོད་ནམས་ཕ་རོལ་ཏུ་ཕྱིན་པ། བསོད་ནམས་ཀྱི་ཚོགས་ཡོངས་སུ་རྫོགས་པ་ཞེས་བྱ་བ་དང་ཡོངས་སུ་དག་པ་ཉིད་དུ་འགྱུར་ཟེར་ད་འདི་འདྲ་བོ་གི་གང་ཟག་དེ་ཀའི།

བསོད་ནམས་ཕ་རོལ་ཕྱིན་པ་ལྔ་ཟེར་དུས་བསོད་ནམས་ཀྱི་ཚོགས། སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཏེ་ཕ་རོལ་ཏུ་ཕྱིན་པ་ལྔ། ཕ་རོལ་ཏུ་ཕྱིན་པ་ལྔ་པོ་དེ་ཡོངས་སུ་རྫོགས་པ་དང་ཡོངས་སུ་དག་པ་ཉིད་དུ་འགྱུར་རོ་གསུངས་པ་རེད། ད་ཡིན་ཕ་རོལ་ཏུ་ཕྱིན་པ་ལྔ་དེ་ཡོངས་སུ་རྫོགས་པ་ཟེར་ན་ག་རེ་ལབ་ཀྱི་ཡོད་རེད་ཟེར་རོ། ཕ་རོལ་ཏུ་ཕྱིན་པ་ལྔ་དེ་ཡོངས་སུ་དག་པ་གི་ཉམས་ལེན་བྱེད་ཟེར་ན་ག་རེ་ཟེར་གྱི་ཡོད་རེད་ཟེར་ན་འདི་བཤད་དགོས། དེ་ལ་རྣམ་གསུམ་རྟོག་མེད་པས་དེ་རྫོགས་ཡོངས་སུ་དག་པ་ནི་ཟེར། ད། ཡོངས་སུ་དག་པ་ཟེར་རྒྱུ་དེ།

སྲུང་བ་པོ་གསུམ་པོ་དེ་འཁོར་གསུམ་རྣམ་པར་རྟོག་པ་མེད་པའི་སྒོ་ནས་བསྲུངས་པ་ཡིན་ན། དེ་ནས་ཚུལ་ཁྲིམས་ཡོངས་སུ་རྫོགས་པ། དེ་ག་ནང་བཞིན་བཟོད་པ་བརྩོན་འགྲུས་བསམ་གཏན་ཚང་མ་གཅིག་པ་རེད། གང་ལྟར་འཁོར་གསུམ་རྣམ་པར་རྟོག་པ་མེད་པའི་སྒོ་ནས་ཕ་རོལ་ཏུ་ཕྱིན་པ་དང་པོ་ལྔ་དེ་ཉམས་ལེན་བྱེད་པ་ཡིན་ན་ཕར་ཕྱིན་གྱི་ཡོངས་སུ་རྫོགས་པའི་སྒོ་ནས་ཕར་ཕྱིན་དང་པོ་ལྔ་པོ་ཕ་རོལ་ཏུ་ཕྱིན་པ་ལྔ་པོ་དེ་ཡོངས་སུ་རྫོགས་པའི་གི་ཉམས་སུ་ལེན་ཡོངས་སུ་རྫོགས་པའི་གི་ཉམས་ལེན་ཟེར་ན་དེ་ཟེར་གི་རེད། དེ་རྫོགས་ཡོངས་སུ་དེ་རྫོགས། ཡོངས་སུ་དག་པ་ནི་དེ་ཡི་མི་མཐུན་ཕྱོགས་སྤང་ཕྱིར་ཟེར་དུས། ད་ཕར་ཕྱིན་ལྔ་པོ་དེ་ཡོངས་སུ་དག་པའི་གི་ཉམས་ལེན་བྱས་ཟེར་དེ་ག་རེ་ཟེར་ན་ཡོངས་སུ་དག་པའི་གི་ཉམས་ལེན་བྱས་ཟེར་ན། དེ་ཡི་མི་མཐུན་ཕྱོགས་ཡོངས་སུ་སྤངས་པ་དཔེར་ན་སྦྱིན་པ་བཏང་བའི་སྐབས་སུ་སྦྱིན་པའི་གི་སེར་སྣ་གིས་མ་གོས་པ། སྦྱིན་པའི་གི། བཏང་བའི་གི་མི་མཐུན་ཕྱོགས་དེ་སེར་སྣ་རེད་བ། སེར་སྣ་གིས་མ་གོས་པའི་སྒོ་ནས་སྦྱིན་པ་བཏང་བ་ཡིན་ན་སྦྱིན་པ་ཡོངས་སུ་དག་པ། ཡོངས་སུ་དག་པའི་སྒོ་ནས་སྦྱིན་པ་བཏང་བ།

དེ་ནས་བརྩོན་འགྲུས་ལ་སོགས་པ་དེ་ཚོ་གི་མི་མཐུན་ཕྱོགས་ཀྱིས་མ་གོས་པ། སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ལ་སོགས་པའི་རང་རང་གི་མི་མཐུན་ཕྱོགས་རེད་བ། དེ་མི་མཐུན་ཕྱོགས་ཀྱི་སྤང་བ་སྟེ་དེའི་མི་མཐུན་ཕྱོགས་ཀྱིས་མ་གོས་པའི་སྒོ་ནས་ཉམས་ལེན་བྱས་པ་ཡིན་ན། དེས་དེ་ནི་ཡོངས་སུ་དག་པའི་གྱི་ཉམས་སུ་བླང་བ་ཞེས་ཕར་ཕྱིན་ཕར་ཕྱིན་པ་ཡོངས་སུ་དག་པའི་དེ་བྱེད་དུས་གང་ཟག་འདི་འདྲ་བོ་ཀྱི་ཁམས་ལ་མོས་པའི་གང་ཟག་དེ་གའི་བྱང་ཆུབ་སེམས་དཔའ་སེམས་བསྐྱེད་རྒྱ་ཆེན་པོ་དང་ལྡན་པའི་གང་ཟག་དེ་གའི་སྦྱོར་བ་ཉམས་ལེན་བྱེད་དུས་ག་འདྲ་བྱེད་ཀྱི་ཡོད་ཟེར་ན་ཕར་ཕྱིན་ལྔ་པོ་ཡིན་ན། ཨ་ནི་ཡོངས་སུ་རྫོགས་པ་དང་ཡོངས་སུ་དག་པའི་སྒོ་ནས་ཉམས་སུ་ལེན་གྱི་ཡོད་རེད། ཕ་རོལ་ཏུ་ཕྱིན་པ། དེ་ག་རེ་རེད་ཟེར་ན་ཡོངས་སུ་རྫོགས་པ་དང་ཡོངས་སུ་དག་པའི་ཉམས་ལེན་བྱེད་པ་ལ་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་གིས་རྩིས་ཟིན་དགོས་ཀྱི་ཡོད་རེད། སྤྱོད་འཇུག་གི་ནང་དུ་ཡང། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས། ཡན་ལག་སྔ་མ་སྔ་མ་དེ་དག་ཐམས་ཅད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཐོབ་པའི་གི་ཆེད་དུ་གསུངས་པ་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་མེད་ན་དེ་ནི་སངས་རྒྱས་ཐོབ་པའི་གི་རྒྱུ་ཡོང་གི་ཡོད་མ་རེད་དེ་གསུངས་པ་ནང་བཞིན་གྱི།

ཚུལ་ཁྲིམས་ལས་བྱུང་ཚུལ་ཁྲིམས་ཡིན་ཟེར་གྱི་དེ་ཡང། གོང་དུ་ཚུལ་ཁྲིམས་ལས་བྱུང་བའི་དགེ་བའི་རྩ་བ་ཟེར་གྱི་དེ། ད་ལྟ་འདིའི་ནང་དུ་ཡང་ཚུལ་ཁྲིམས་ཡོངས་སུ་དག་པ་དང་ཚུལ་ཁྲིམས་ཡོངས་སུ་རྫོགས་པའི་གི་ཉམས་ལེན་ཟེར་གྱི་འདུག་དེའི་ཁོངས་སུ་འདུས་དགོས་ཀྱི་རེད་ཚུལ་ཁྲིམས་ལས་བྱུང་ཚུལ་ཁྲིམས་ཡིན། ད་བཟོད་པའི་གི་ཁོངས་སུ་བཟོད་པ་དང་བསམ་གཏན་གཉིས་དག་ནི་བསྒོམ་བྱུང། འདི་ནི་བཤད་པའི་གི་ཨ་ནི་བཟོད་པའི་གི་ཡོངས་སུ་དག་པ་དང་བཟོད་པའི་གི